འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
དེང་སྐབས་འཛམ་གླིང་གི་ནང་ལ་ཤ་རྒྱགས་པ་ཆགས་པའི་དཀའ་ངལ་འདི་འཕྲོད་བསྟེན་དང་སྤྱི་ཚོགས་ཀྱི་དཀའ་ངལ་ཆེན་པོ་ཞིག་ཡིན་པ་དང། ཤ་རྒྱགས་པ་ཅན་གྱི་མི་རྣམས་ཀྱི་ཤ་ཤོར་འཇུག་རྒྱུ་དེ་ཁོ་ཚོའི་འདུན་པ་ཆེན་པོ་ཞིག་ཆགས་པ་དང། ཤ་རྒྱགས་པ་མེད་མཁན་རྣམས་མུ་མཐུད་ནས་ཤ་རྒྱགས་པ་མི་ཆགས་པ་བྱེད་རྒྱུ་དེ་གལ་ཆེན་པོ་ཞིག་ཆགས་ཡོད་པ་རེད། དེ་ལྟར་ཤ་རྒྱགས་པ་ཆགས་པ་འདི་ནི་མི་རྣམས་ཀྱི་འཚོ་བའི་ནང་གི་དཀའ་ངལ་ཆེན་པོ་ཞིག་ཆགས་ཡོང་དུས། ཚོང་ལས་ཁང་ཁག་གིས་དཀའ་ངལ་འདི་གོ་སྐབས་བཟུང་ནས་དངུལ་བཟོ་ཐབས་བྱེད་རྒྱུ་དེ་ཚོང་ལས་ཁང་གི་ལས་དོན་གལ་ཆེན་ཞིག་ཆགས་ཡོད་པ་དང། འགའ་ཞིག་གིས་ཉི་མ་སུམ་ཅུའི་ནང་ལ་ཤ་ཆོད་པ་བྱེད་ཐུབ་ཀྱི་ཡོད་ཅེས་བརྗོད་པའི་སྨན་བཙོང་བ་དང། འགའ་ཞིག་གིས་དུས་ཡུན་ཐུང་ངུའི་ནང་ལ་ལུས་རྩལ་ཤུགས་ཆེན་པོ་བྱེད་བཅུག་པ་དང་ཟས་ལ་ཐལ་ཆ་ཆེ་བའི་འགྱུར་བ་བཏང་བཅུག་པ་སོགས་ཀྱི་ལས་གཞི་བཟོས་ནས་མི་རྣམས་དེའི་ནང་ཞུགས་བཅུག་ནས་དངུལ་བཟོ་བ་སོགས་བྱེད་ཀྱི་ཡོད་པ་ཞིག་རེད། ཐེངས་འདིའི་ལེ་ཚན་ནང་ལ་དེ་ལྟ་བུའི་བྱ་སྤྱོད་ཀྱིས་ལུས་ལ་ཕན་གྱི་ཡོད་དམ་ཡང་ན་གནོད་ཀྱི་ཡོད་པ་དང། དེ་ལྟ་བུའི་བྱ་སྤྱོད་ཀྱིས་ལུས་རྒྱགས་པ་ཡི་དཀའ་ངལ་འདི་ཕུགས་རྒྱང་རིང་པོ་ལ་ལུས་རྒྱགས་པ་མེད་པར་གནས་ཐུབ་རྒྱུ་ལ་ཕན་གྱི་ཡོད་མེད་སོགས་ཀྱི་ཐད་ལ་བརྟག་དཔྱད་བྱས་པ་ཡིན། དེ་རིང་གི་ལེ་ཚན་འདི་ནི་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ་ཁག་ཆེ་ཁག་ནང་ལ། དེ་སྔོན་ཤ་ཤོར་བའི་འགྲན་བསྡུར་གྱི་ལས་གཞི་ཞིག་གི་ནང་ལ་ཞུགས་ནས་ཤ་ཤོར་བ་རྣམས་སླར་ཡང་ཤ་རྒྱགས་པ་ཆགས་ནས་སྔར་གྱི་དཀའ་ངལ་དེ་མུ་མཐུད་ནས་མྱོང་བཞིན་ཡོད་པའི་སྐོར་གྱི་གནས་ཚུལ་ཞིག་སྤེལ་བྱུང་བ་དེ་ཡི་སྐུལ་སློང་གི་འོག་ནས་ཕྱོགས་སྒྲིག་ཞུས་པ་ཡིན། དེ་ཡང་ཨ་མི་རི་ཀ་བ་ཏེན་ནི་ཁ་ཧེར་ཟེར་བ་ཞིག་གིས་དེ་སྔོན་ཨེན་བྷི་སིའི་བརྙན་འཕྲིན་ཁང་ནང་ཤ་ཤོར་བའི་འགྲན་བསྡུར་ནང་རྒྱལ་ཁ་ཨང་དང་པོ་ཐོབ་ནས་ཟླ་བ་བདུན་གྱི་ནང་ལ་ལུས་ཀྱི་ཤ་རྒྱ་མ་ཉིས་བརྒྱ་སུམ་ཅུ་སོ་དགུ་ཤོར་ཡོད་པ་རེད། ཁོང་ལ་མཚོན་པ་ཡིན་ན། དེ་ནི་ཁོང་གི་མི་ཚེའི་ནང་ལ་ཤ་རྒྱགས་པ་མེད་ན་ལུས་ལ་བདེ་སྐྱིད་ཅི་ཙམ་ཡོད་པ་དང་སེམས་ལ་སྤོབས་པ་ཆེན་པོ་ཅི་ཙམ་ཡོད་པ་མཐོང་བའི་དུས་ཚོད་ཀྱི་སྒེའུ་ཁུང་ཆུང་ཆུང་ཞིག་བྱུང་ཡོད་པ་རེད། དེ་ཡང་ཁོང་གིས་བརྗོད་པའི་སྐད་ཆ་ཨ་རིའི་རྒྱལ་ཡོངས་རླུང་འཕྲིན་ལས་ཁུངས་ཀྱིས་ལུང་འདྲེན་བྱས་པའི་ནང། ཁོང་གིས། ལོ་རེ་གཉིས་ཅིག་ལ་ང་ལ་སྒོར་མོ་ས་ཡ་གི་རིན་ཐང་ལྟ་བུའི་ཚོར་བ་བྱུང། སྐབས་དེར་ངའི་སེམས་ནང་ལ་མི་གཞན་དག་གིས་ག་རེ་བྱས་ནས་རྒྱགས་པ་ཆགས་བཅུག་གི་ཡོད་ན་བསམ་པའི་དྲི་བ་འཁོར་གྱི་འདུག་ང་ཡིས་ཉི་མ་རེ་རེ་ལ་ཆུ་ཚོད་གཉིས་རེའི་ལུས་རྩལ་བྱས་པ་དང། གྲོང་ཁྱེར་ནང་གི་ས་ཆ་གང་དུ་སོང་ཡང་དེར་ལྕགས་རྟ་བཞོན་ནས་ཕྱིན་པ་ཡིན་ཅེས་བརྗོད་འདུག་འོན་ཀྱང་རིམ་བཞིན་ཁོང་གིས་དེ་ལྟ་བུའི་སྤྱོད་ལམ་དེ་རྒྱུན་མཐུད་མ་ཐུབ་པ་དང་ཆབས་ཅིག་ཏུ་ལུས་ལ་རྒྱགས་པ་སླར་ཡང་ཆགས་འགོ་བཙུགས་ཡོད་པ་རེད། དེར་བརྟེན་ཁོང་གི་མི་ཚེའི་ནང་གི་ལུས་སེམས་གཉིས་ཀྱི་བདེ་སྐྱིད་དེ་སླར་ཡང་བར་སྣང་གི་རླངས་པ་དཀར་པོའི་འཇའ་ལྟར་ཡལ་ཡོད་པ་ཞིག་རེད། དེ་ནི་ལུས་རྒྱགས་པ་ཆགས་པའི་དཀའ་ངལ་དེ་རིམ་བཞིན་སྦྱོར་དགོས་པ་དང། དེ་ཡང་སྟངས་འཛིན་རྒྱུན་རིང་བྱེད་ཐུབ་པའི་འཆར་གཞིའི་འོག་ནས་བྱེད་དགོས་པ་ཤེས་པ་གལ་ཆེན་པོ་ཡིན་པའི་དཔང་རྟགས་ཅིག་ཡིན་པ་རེད། སྤྱིར་བཏང་ནས་ཨ་མི་རི་ཀའི་མི་མང་ཆེ་བའི་གཟུགས་སྟོབས་ཆེན་པོ་ཡིན་པ་ལ་བརྟེན་ནས་ཚད་ལས་བརྒལ་བའི་རྒྱགས་པ་ཅན་གྱི་མི་ཡི་ལུས་ཀྱི་ལྗིད་ཚད་རྒྱ་མའམ pound སུམ་བརྒྱ་ནས་བཞི་བརྒྱ་ཙམ་ཡོང་གི་ཡོད་པ་དང། ཁོ་ཚོ་ལ་ལུས་ཀྱི་ལྗིད་ཚད་རྒྱ་མ་བརྒྱ་དང་བདུན་ཅུ་ཙམ་ཤ་ཤོར་དགོས་ཀྱི་ཡོད་ན། ལུས་ཀྱི་ཤ་རྒྱ་མ་ཉིས་བརྒྱ་ལྷག་ཤོར་དགོས་ཀྱི་ཡོད་པ་བཅས་རེད། འོན་ཀྱང་ནུབ་ཕྱོགས་ཀྱི་མི་ལྟ་བུའི་ལུས་སྟོབས་ཆེན་པོ་མེད་པའི་བོད་མི་སོགས་ཤར་ཕྱོགས་ཀྱི་མི་རྣམས་ལ་མཚོན་པ་ཡིན་ན། ཚད་ལས་བརྒལ་བའི་རྒྱགས་པ་ཆགས་པ་ལ་རྒྱ་མ་སུམ་བརྒྱ་བཞི་བརྒྱ་ཟིན་དགོས་ཀྱི་མེད་པ་ཞིག་རེད། གཤམ་ལ་ཨ་མི་རི་ཀའི་སྨན་གྱི་གཙུག་ལག་སློབ་གྲྭ་རཱ་ཞི་གཙུག་ལག་སློབ་གྲྭ་ཡིས་མིའི་གཟུགས་པོའི་རིང་ཐུང་དང་བསྟུན་ནས་ལྗིད་ཚད་ཅི་ཙམ་ཡོད་ན་ཡག་ཤོས་ཡིན་པའི་གནས་ཚུལ་གྱི་གོ་བ་ཞིག་ཞུ་གི་ཡིན། དེ་ཡང་མིའི་གཟུགས་པོའི་རིང་ཚད་ཕུ་ཊི་བཞི་དང་ཚ་བཅུ་ཅན་ཞིག་ཡིན་ན། ལྗིད་ཚད pound འམ་སྤྱི་རྒྱ་དགུ་བཅུ་གོ་གཅིག་ནས་བརྒྱ་དང་བཅོ་བརྒྱད་བར་ཡིན་ན་རན་ཤོས་ཡིན་པ་དང། བརྒྱ་དང་བཅུ་དགུ་ནས་བརྒྱ་དང་བཞི་བཅུ་ཞེ་བརྒྱད་བར་ཡིན་ན་ཚད་ལས་བརྒལ་བའི་རྒྱགས་པ་ཆགས་ཟིན་པ་ཡིན་པ་དང། རྒྱ་མ་བརྒྱ་དང་བཞི་བཅུ་ཞེ་གསུམ་ནས་བརྒྱ་དང་བརྒྱད་ཅུ་གྱ་བརྒྱད་བར་ཡིན་ན་ནད་ཚིལ་བསགས་པའམ་ཨིན་ཇིའི་ནང་ལ་ཨོ་བྷིས་ཟེར་བ་དེ་ཡིན་པར་ངོས་འཛིན་བྱེད་རྒྱུ་ཡིན་པ་རེད། ཡང་གཟུགས་པོ་ཡི་རིང་ཚད་ཕུ་ཊི་ལྔ་ཅན་ཞིག་ཡིན་ན་ལྗིད་ཚད་རན་ཤོས་ལ pound རམ་རྒྱ་མ་དགུ་བཅུ་གོ་བདུན་ནས་བརྒྱ་དང་བདུན་ཅུ་དོན་གཉིས་ཡིན་དགོས་རྒྱུ་དང། གལ་ཏེ་རིང་ཚད་ཕུ་ཊི་ལྔ་དང་ཕྱེད་ཀ་ཙམ་ཡིན་ན་ལྗིད་ཚད་རན་ཤོས་ལ་རྒྱ་མ་བརྒྱ་དང་བཅུ་བཞི་ནས་བརྒྱ་དང་བཞི་བཅུ་ཞེ་དགུ་བར་ཡིན་དགོས་རྒྱུ། རིང་ཚད་ཕུ་ཊི་དྲུག་ཙམ་ཡིན་ན་ལྗིད་ཚད་རན་ཤོས་ལ pound འམ་རྒྱ་མ་བརྒྱ་དང་བཞི་བཅུ་ནས་བརྒྱ་དང་བརྒྱད་ཅུ་གྱ་གསུམ་བར་ཡིན་དགོས་པ། ཡང་འཛམ་གླིང་ནང་གི་མི་རིང་ཤོས་ཀྱི་གྲས་ཡིན་པའི་ཕུ་ཊི་དྲུག་དང་ཚ་བཞི་ཙམ་ཡིན་ན་ལྗིད་ཚད་རན་ཤོས་ལ་རྒྱ་མ་བརྒྱ་དང་ལྔ་བཅུ་ང་བདུན་ནས་ཉིས་བརྒྱ་བཅུ་མེད་བཞི་བར་ཡིན་དགོས་པ་བཅས་ཡིན་པ་དང། གལ་ཏེ་གོང་ཞུས་རྒྱ་མ་དེ་ཚོའི་སྒང་ལ་རྒྱ་མ་ཉི་ཤུ་རྩ་ལྔ་ཙམ་མཐོ་བ་ཡོད་ན་དེ་ནི་ལུས་ཚད་ལས་བརྒལ་བའི་རྒྱགས་པ་ཆགས་པ་ཡིན་པར་ངོས་འཛིན་བྱེད་པ་དང། རྒྱ་མ་སུམ་ཅུ་སོ་ལྔ་ཙམ་མཐོ་བ་ཡོད་ན་དེ་ནི་ནད་ཚིལ་བསགས་པ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་ཞིག་རེད། དེར་བརྟེན་གོང་ཞུས་ཀྱི་རང་གི་ལུས་ཀྱི་རིང་ཚད་དང་བསྟུན་ནས་ལུས་ཀྱི་ལྗིད་ཚད་བརྟག་དགོས་པ་ཞིག་རེད། དཔེར་ན་བོད་མི་ཡི་ནང་ནས་ལུས་རིང་ཙམ་ཡིན་པའི་ངོས་འཛིན་བྱེད་པའི་མི་ཞིག་ལ་མཚོན་ན་རྒྱ་མ་བརྒྱ་དང་ལྔ་བཅུ་ང་བཞི་ཙམ་ཡིན་དགོས་པ་དེ་གོང་ཞུས་ལྗིད་ཚད་བརྩི་བའི་ནང་ཏག་ཏག་བསྡད་ཀྱི་ཡོད་པ་ཞིག་རེད། དེར་བརྟེན་འཕྲོད་བསྟེན་དང་ལྡན་པའི་ལུས་ཀྱི་ལྗིད་ཚད་སྟངས་འཛིན་བྱེད་པ་ལ

འགྲོ་བ་མི་ཡི་རིགས་ཐོག་མར་བྱུང་ནས་བྲག་ཕུག་ནང་གནས་པའི་སྐབས་སུ། རི་དྭགས་རྔོན་པའི་ཆེད་དུ་རི་དྭགས་རྗེས་སུ་རྒྱུག་དགོས་པ་དང། རྩི་ཐོག་སོགས་བསྡུ་རུབ་བྱས་ནས་ལུས་ལ་རང་བཞིན་ནས་ལུས་རྩལ་དང་འགུལ་སྐྱོད་ཆེན་པོ་ཞིག་རག་གི་ཡོད་པ་དེ་ནི། ང་ཚོ་འགྲོ་བ་མིའི་རིགས་ཀྱི་གཟུགས་ཁམས་ཀྱི་ཐོག་མའི་གྲུབ་ཆ་ལྟ་བུ་ཞིག་ཆགས་ཡོད་པར་བརྟེན་ནས། ང་ཚོའི་ལུས་ལ་འགུལ་སྐྱོད་ཡག་པོ་ཡོང་བར་བྱེད་དགོས་པ་དེ་འཕྲོད་བསྟེན་གྱི་གཞི་རྩ་ཞིག་ཆགས་ཀྱི་ཡོད་པ་རེད། རིམ་བཞིན་མི་ཡི་དཔལ་ཡོན་ཟེར་བ་ཡར་རྒྱས་ཕྱིན་པ་ཡི་བརྒྱུད་ནས་ཞིང་ལས་ལས་འགོ་བརྩམས་པ་སོགས་ཀྱིས་ཀྱང་ལུས་ལ་འགུལ་སྐྱོད་གཏོང་རྒྱུ་མུ་མཐུད་ནས་གནས་དགོས་པ་བྱུང་ཡོད་པ་དང། འབྲོག་པ་རྣམས་ལ་མཚོན་པ་ཡིན་ན་སེམས་ཅན་འཚོ་སྐྱོང་བྱེད་དགོས་པའི་འོག་ནས་ཉིན་ལྟར་རི་ལུང་བརྒལ་དགོས་པ་དེ་ལུས་ལ་ལུས་རྩལའམ་འགུལ་སྐྱོད་མང་པོ་ཞིག་རག་གི་ཡོད་པ་རེད། གནས་སྟངས་དེ་དང། དེ་བཞིན་གནའ་བོའི་དུས་སུ་མི་རྣམས་ལ་ཟས་འདང་ངེས་རག་དང་མི་རག་པའི་དཀའ་ངལ་གྱི་འོག་ནས་ཤ་རྒྱགས་པ་ཆགས་རྒྱུའི་གོ་སྐབས་ཧ་ཅང་ཆུང་ཆུང་ཡིན་པ་བརྗོད་མི་དགོས་པ་ཞིག་རེད། དེ་བཞིན་དུ་སྔོན་དུས་སུ་མི་དམངས་ཀྱི་འཕྲོད་བསྟེན་ལ་ལྟ་སྐྱོང་ལམ་ལུགས་དང་སྨན་བཅོས་ཀྱི་མཐུན་རྐྱེན་བཟང་པོ་མེད་པ་ལ་བརྟེན་ནས། མི་མང་པོ་ནད་ཀྱི་ནང་ནས་ལུས་སྐམ་པོ་ཆགས་ཀྱི་ཡོད་པར་བརྟེན་ནས་ལུས་སྐམ་པོ་ཡོད་པ་དེ་འཕྲོད་བསྟེན་མེད་པའི་ངོས་འཛིན་རྒྱུན་འཇགས་བྱུང་བ་དང། དེ་ལྟ་བུའི་དཀའ་ངལ་ཡོད་པའི་མིའི་སྤྱི་ཚོགས་ནང་ལ་ལུས་ཏོག་ཙམ་རྒྱགས་པ་ཡོད་ན་དེ་འཕྲོད་བསྟེན་ཅན་ཡིན་པར་ངོས་འཛིན་བྱེད་པ་དང། དེས་མ་ཚད་གདོད་མ་ཡི་མི་རིགས་ཀྱི་སྤྱི་ཚོགས་འགའ་ཤས་ནང་ལ་ལུས་ཏོག་ཙམ་རྒྱགས་པ་ཡོད་ན་དེ་མཛེས་པོ་ཡིན་པའི་མཐོང་སྲོལ་ཡང་བྱུང་མྱོང་ཡོད་པ་བཅས་རེད། འོན་ཀྱང་ད་ལྟ་ཡི་འཛམ་གླིང་གི་གནས་སྟངས་ལ་གློ་བུར་དུ་འགྱུར་བ་ཆེན་པོ་སོང་བ་དང། ལུས་རྒྱགས་པ་ཆགས་པའི་དཀའ་ངལ་འདི་མི་སྒེར་གྱི་འཕྲོད་བསྟེན་གྱི་དཀའ་ངལ་ཆེན་པོ་ཞིག་ཡིན་པ་མ་ཚད་སྤྱི་ཚོགས་དང་གོ་ལ་ཧྲིལ་པོ་ཡི་དཀའ་ངལ་ཆེན་པོ་ཞིག་ལ་འགྱུར་འགོ་བཙུགས་ཚར་བ་དང། ལུས་ཀྱི་མཛེས་སྡུག་ཆ་ནས་བཤད་པ་ཡིན་ན་ཡང་སྤྱི་ཚོགས་གསར་པ་འདི་ཡི་ནང་ལ་ལུས་རྒྱགས་པ་ཡོད་ན་མདོག་ངན་པ་ཡིན་པར་ངོས་འཛིན་བྱུང་བ་ནས་མི་རྒྱགས་པ་རྣམས་ཀྱི་སེམས་ནང་ལ་རང་གིས་རང་ལ་བློ་སྤོབས་མེད་པའི་དཀའ་ངལ་ཆེན་པོ་ཞིག་ཡང་ཆགས་བཞིན་ཡོད་པ་རེད། དེར་བརྟེན་ལུས་རྒྱགས་པ་མི་ཡོང་བ་སྔོན་འགོག་དང་རྒྱགས་པ་ཡིན་ན་སྐམ་དུ་གཏོང་བའི་ཐབས་ཤེས་བཙལ་མཁན་ཧ་ཅང་མང་པོ་ཡོད་པ་ཞིག་རེད་ལ། དེ་ལྟར་བྱས་ན་རང་ལ་འཕྲོད་བསྟེན་དང་སྤྱི་ཚོགས་ཀྱི་གནས་སྟངས་ལ་ཡང་ཁེ་ཕན་ཡོད་པ་ཞིག་རེད། འོན་ཀྱང་གོང་དུ་བརྗོད་པ་ལྟར་ལུས་སྐམ་པོ་བཟོ་སྟངས་ལ་ངེས་པར་དུ་དོ་སྣང་བྱེད་དགོས་པ་དང། ཐལ་ཆ་ཆེ་བའི་སྤྱོད་ལམ་བརྒྱུད་ནས་གནས་སྐབས་སྐམ་པོ་བཟོ་བ་དེ་ཡིས་ཕུགས་ལ་ཕན་གྱི་མེད་པ་ཞིག་རེད། དཔེར་ན་ཁྱོད་ཀྱིས་ལུགས་མཐུན་གྱི་སྨན་པ་སུ་ལ་སྐད་ཆ་དྲིས་པ་ཡིན་ན་ཡང། དེ་ཡིས་ལུས་མྱུར་ཚད་མགྱོགས་པོ་ཡིས་སྐམ་པོ་བཟོ་རྒྱུ་ལ་སྐུལ་སློང་བྱེད་ཀྱི་མེད་པ་ཡིན་པ་དེ་ལས་ཀྱང་ཤེས་ཐུབ་པ་ཞིག་རེད། ཨ་མི་རི་ཀའི Mayo Clinic སྨན་དོན་ལྷན་ཁང་གི་གནས་ཚུལ་སྤེལ་སྟངས་ལྟར་ན། ཤ་སྐམ་པོ་བཟོ་དུས་བདུན་ཕྲག་རེ་རེའི་ནང་ལ་རྒྱ་མ་གཅིག་ནས་གཉིས་ཙམ་བར་ཆག་བཅུག་པ་ཡིན་ན་འགྲིག་གི་ཡོད་པ་རེད། མྱུར་དུ་ཤ་སྐམ་པོ་བཟོ་རྒྱུར་རྔམ་པའི་མི་ཁ་ཅིག་ལ་མཚོན་པ་ཡིན་ན་དེ་ནི་ཧ་ཅང་གི་འགོར་པོ་ཡིན་པའི་ཚོར་བ་ཞིག་ཡོང་སྲིད་མོད། འོན་ཀྱང་སྐམ་པོ་བཟོ་རྒྱུ་དེ་འཕྲོད་བསྟེན་གྱི་ཆེད་དུ་ཡིན་པར་བརྟེན་ནས་བྱ་བ་དེ་ཡིས་འཕྲོད་བསྟེན་ལ་གནོད་མི་ཉན་པ་ཞན་པ་ཞིག་རེད། གོང་ཞུས་སྨན་དོན་ཁང་གིས་བརྗོད་པ་ལྟར་ན་དེ་ལྟར་མཛད་པ་ཡིན་ན་ལུས་ཀྱི་ལྗིད་ཚད་རྒྱུན་རིང་པོ་སྟངས་འཛིན་བྱེད་རྒྱུའི་ནུས་པ་ཆེ་བ་ཡོད་པ་ཞིག་རེད། སྤྱིར་བཏང་ནས་ཤ་སྐམ་པོ་བཟོ་དུས་ལུས་རྩལ་རྩེད་རྒྱུ་དང་ཟ་མ་སྟངས་འཛིན་བྱེད་རྒྱུ་གཉིས་ཐོག་ཡོད་པ་དང། དེ་ཡང་ལུས་རྩལ་དེ་དུས་ཡུན་རིང་པོ་ལ་རྩེད་ཐུབ་པའི་ལུས་རྩལ་རྩེད་རྒྱུ་དང། ཟ་མ་ཡང་དུས་ཡུན་རིང་པོ་ལ་སྟངས་འཛིན་བྱེད་ཐུབ་པའི་ཟ་མ་ཟ་དགོས་རྒྱུ་ཡོད་པ་ཞིག་རེད། ཟ་མའི་བརྒྱུད་ནས་ལུས་རྒྱགས་པ་ཆགས་པ་དེ་ནི་ཟས་ཀྱི་ནང་དུ་ཡོད་པའི་ཨིན་ཇི་ནང Calorie ཟེར་བའི་བཅུད་རྫས་དེ་ཡིན་པ་དང། དེ་ཡོད་པའི་ཟས་ཇི་ཙམ་གྱིས་མང་བ་བཟས་པ་ཡིན་ན་དེ་ཙམ་གྱིས་རྒྱགས་པ་ཆགས་པའི་གོ་སྐབས་ཆེ་བ་ཡོད་པ་ཞིག་རེད། དེ་ལྟ་བུའི་ཡོད་པའི་ཟས་མང་པོ་མགྱོགས་ཟས་ཀྱི་ཟ་ཁང་ཁག་ནང་ཡོད་པ་དང། དེ་བཞིན་ཞག་རྩི་ཆེ་བའི་ཟས་ཀྱི་ནང་ལ་ཡོད་པ་ཞིག་རེད། ཡག་ཤོས་དེ་ཞག་རྩི་དེ་ཙམ་མེད་པའི་ཚོད་འཛིན་འོག་ནས་རང་གི་ཟ་མ་བཟོ་རྒྱུ་དང། མང་ཆེ་བ་ཚལ་གྱི་རིགས་དང་ཤིང་ཏོག་གང་མང་ཟ་དགོས་རྒྱུ་པ་ཡིན་ཅིང། དེ་ཡང་ཟ་ཁང་ནང་ལ་མ་ཟ་བར་རང་གི་ནང་དུ་བཟོ་རྒྱུ་དེ་གལ་ཆེན་པོ་ཞིག་ཡིན་པ་རེད། ཡག་ཤོས་བྱུང་ན་རྫས་སྦྱོར་བེད་སྤྱོད་མ་བཏང་བའི་འོག་ནས་སྐྱེ་བའི་ཚལ་དང་འབྲུ་རིགས། ཤ་སོགས་ཟ་དགོས་རྒྱུ་པ་གལ་ཆེན་པོ་ཞིག་རེད། ཟས་ཀྱི་བརྒྱུད་ནས་ལུས་ནང་སླེབས་པའི་ཁ་ལོ་རི་ཟེར་བ་དེ་ལུས་འགུལ་སྐྱོད་བྱེད་དུས་ཞུ་གི་ཡོད་པ་དང། དེར་བརྟེན་ལུས་རྩལ་ཇི་ཙམ་རྩེད་པ་དེ་ཙམ་གྱིས་དེ་ཞུ་འགྲོ་གི་ཡོད་པར་བརྟེན་ནས་ལུས་ནང་ཕུང་གསོག་ཐེབས་རྒྱུའི་གོ་སྐབས་ཆུང་དུ་འགྲོ་གི་ཡོད་པ་ཞིག་རེད། ཡང་ཟས་མི་བཟའ་བ་དང་ཟས་འདང་ངེས་མི་བཟའ་བའི་བརྒྱུད་ནས་ལུས་སྐམ་པོ་བཟོ་བ་ཡིན་ན། དེ་ཡིས་ལུས་ལ་དགོས་པའི་བཅུད་མི་སྤྲོད་པར་བརྟེན་ནས་མིའི་འཕྲོད་བསྟེན་ལ་གནོད་འཚེ་ཐེབས་ཀྱི་ཡོད་པ་ཞིག་རེད། དེར་བརྟེན་རང་གིས་རང་ལ་མུ་གེ་ཡིས་མ་ཟུག་པར་ཟ་ཚོད་བཟུང་བའི་འོག་ནས་ཟས་ཟ་རྒྱུ་དང། དེ་བཞིན་རང་གི་ནང་དུ་རང་གིས་བཟོས་པའི་ཞག་ཚི་ཉུང་བ་དང་ཚལ་མང་བའི་ཟ་མ་ཟ་རྒྱུ་དང། དེ་བཞིན་ཚད་གཞི་ཉུང་ཙམ་བྱས་ནས་ཟ་རྒྱུ་དེ་གལ་ཆེན་པོ་ཞིག་ཡིན་པ་རེད། དཔེར་ན་དེང་སྐབས་ཀྱི་འཛམ་གླིང་ནང་གི་རྒྱལ་ཁབ་ནང་མིའི་འཕྲོད་བསྟེན་བཟང་ཤོས་དང་མི་ཚེ་རིང་ཤོས་ལྡན་མཁན་གྱི་སྤྱི་ཚོགས་དེ་ཉི་ཧོང་གི་སྤྱི་ཚོགས་དེ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་དང། ཉི་ཧོང་གི་མི་རྣམས་ཀྱིས་ཟ་མ་ཟ་དུས་ཤོད་སྲོལ་ཞིག་ཡོད་པ་དེ་ཡི་ནང་དོན་ནི། ཟས་ཟ་བའི་སྐབས་སུ། ད་དུང་ཏོག་ཙམ་ཟ་དགོས་ཀྱི་འདུག་བསམ་པའི་བསམ་བློ་འཁོར་བའི་སྐབས་སུ་དེ་མ་ཐག་ཟ་མཚམས་འཇོག་དགོས་ཀྱི་རེད་ཅེས་བརྗོད་ཀྱི་ཡོད་པ་རེད། དེ་ལྟ་བུའི་གོམས་གཤིས་དེ་རང་གི་ཁྱིམ་ཚང་ལ་ལག་བསྟར་བྱས་པ་ཡིན་ན། ཁྱིམ་ཚང་དེ་ཡི་མི་ཡི་འཕྲོད་བསྟེན་ཕུགས་རྒྱང་རིང་པོ་ལ་བཟང་དུ་འགྲོ་རྒྱུ་ཡིན་པ་བརྗོད་མི་དགོས་པ་ཞིག་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནས་ལུས་རྒྱགས་པ་ཆགས་པ་འདི་དེང་སྐབས་འཛམ་གླིང་ནང་མི་སྒེར་དང་སྤྱི་ཚོགས་ཀྱི་དཀའ་ངལ་ཆེན་པོ་ཞིག་ཡིན་པར་བརྟེན་ནས། མི་མང་པོ་ཡིས་ཐལ་ཆ་ཆེ་བའི་བྱ་སྤྱོད་བརྒྱུད་ནས་ལུས་སྐམ་པོ་བཟོ་གི་ཡོད་པ་དེ་ནི་གནས་སྐབས་ལུས་སྐམ་པོ་བཟོ་བ་ཙམ་ལས་ཕུགས་རྒྱང་རིང་པོ་ལ་ཕན་གྱི་མེད་པར་སླར་ཡང་རྒྱགས་པ་ཆགས་ཡོང་གི་ཡོད་པའི་སྐོར་དང། ལུས་སྐམ་པོ་བཟོ་རྒྱུ་ཧ་ཅང་གལ་ཆེན་པོ་ཡིན་ན་ཡང་བཟོ་སྟངས་དེ་རིམ་པ་བྱས་ནས་ག་ལེར་བཟོ་དགོས་པ་དང། དེ་ཡང་འཕྲོད་བསྟེན་ཅན་གྱི་ཟ་མ་ཚད་ཉུང་ཙམ་སྟངས་འཛིན་བྱས་པའི་འོག་ནས་ཟ་དགོས་པ་དང་ལུས་རྩལ་རྩེ་དུས་དུས་ཡུན་རིང་པོ་ལ་ལག་བསྟར་བྱེད་ཐུབ་པའི་ལུས་རྩལ་རྩེ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་སྙན་སྒྲོན་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན།